བྱང་ཆུབ་ཐུགས་ནི་བསྐྱེད་པ་དང། བྱང་ཆུབ་སེམས་དཔའི་བསླབ་པ་ལ། དེ་དག་རིམ་བཞིན་གནས་པ་ལྟར། བདག་ཀྱང་འགྲོ་ལ་ཕན་དོན་དུ། བྱང་ཆུབ་སེམས་ནི་བསྐྱེད་བགྱི་ཞིང། བྱང་ཆུབ་སེམས་དཔའི་བསླབ་པ་ལ། རིམ་པ་བཞིན་དུ་བསླབ་པར་བགྱི། བླ་མ་རྒྱལ་བ་སྲས་བཅས་རྣམས། བདག་ལ་དགོངས་པར་མཛད་དུ་གསོལ། ཇི་ལྟར་སྔོན་གྱི་བདེ་གཤེགས་ཀྱིས། བྱང་ཆུབ་ཐུགས་ནི་བསྐྱེད་པ་དང། བྱང་ཆུབ་སེམས་དཔའི་བསླབ་པ་ལ། དེ་དག་རིམ་བཞིན་གནས་པ་ལྟར། བདག་ཀྱང་འགྲོ་ལ་ཕན་དོན་དུ། བྱང་ཆུབ་སེམས་ནི་བསྐྱེད་བགྱི་ཞིང། བྱང་ཆུབ་སེམས་དཔའི་བསླབ་པ་ལ། རིམ་པ་བཞིན་དུ་བསླབ་པར་བགྱི། བླ་མ་རྒྱལ་བ་སྲས་བཅས་རྣམས། བདག་ལ་དགོངས་པར་མཛད་དུ་གསོལ། ཇི་ལྟར་སྔོན་གྱི་བདེ་གཤེགས་ཀྱིས། བྱང་ཆུབ་ཐུགས་ནི་བསྐྱེད་པ་དང། བྱང་ཆུབ་སེམས་དཔའི་བསླབ་པ་ལ། དེ་དག་རིམ་བཞིན་གནས་པ་ལྟར། བདག་ཀྱང་འགྲོ་ལ་ཕན་དོན་དུ། བྱང་ཆུབ་སེམས་ནི་བསྐྱེད་བགྱི་ཞིང། བྱང་ཆུབ་སེམས་དཔའི་བསླབ་པ་ལ། རིམ་པ་བཞིན་དུ་བསླབ་པར་བགྱི།

གནང་ནས་དེ་ནས་སྨོན་འཇུག་བསླབ་བྱ་ཚོར་བསླབ་དགོས་ཀྱི་རེད་འོ་དེ་འདྲ་ཡིན་ཙང་ད་སྨོན་སེམས་འཇུག་སེམས་བསླབ་བྱ་ཚོར་རིམ་པ་བཞིན་བསླབ་དགོས་པ་ཡིན་ཙང་ནི། ད་ནི་བདག་གིས་ཅི་ནས་ཀྱང་རིགས་དང་མཐུན་པའི་ལས་བརྩམས་ཏེ་ད་དེ་རིང་ནས་བཟུང་བ་ཅིག་གིས་ད་ངེས་པར་དུ་ཡང་རེ་སོ་སོའི་རིགས་དང་མཐུན་པའི་ལས་ཟེར་དུས་ཙ་ནས་དཔེར་ན་ང་རང་ཚོ་འཛམ་བུ་གནས་ན་ཡིན་ན་དེ་ནས་འོ་རྒྱལ་པོ་ཡིན་ན་དེ་ནས་རྒྱལ་པོའི་རྒྱལ་པོ་རུ་འོས་པའི་ལས་བྱེད་པ་འདྲ་བོ་དེ་ནས་བྲམ་ཟེའི་རིགས་ཡིན་ན་བྲམ་ཟེའི་ལས་བྱེད་པ་འདྲ་བོ་དེ་ནས་དམངས་རིགས་ཡིན་ན་དམངས་རིགས་ཀྱི་ལས་སོ་སོ་སོ་རིགས་སོ་སོ་སོ་ལ་ཁོ་རང་སོ་སོ་སོའི་དེ་ནས་མཐུན་པའི་ལས་བྱེད་ཀྱི་ཡོད་རེད་བ་ད་ག་ནང་བཞིན་ང་རང་ཚོ་ཡང་དེ་ནས་སངས་རྒྱས་ཀྱི་སྲས་སུ། སྲས་སུ་སྐྱེས་པ་ཡིན་ཙང་ནི་དེ་ནི་འོ་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི་སེམས་ཅན་གྱི་དོན་མ་གཏོགས་པ་ཅིག་གིས་དེ་ནི་གནང་ཡ་མེད་པ་ཡིན་ཙང་ནི་ང་རང་ཚོས་དེ་ནས་དེར་ནས་བཟུང་བ་ཅིག་གིས་སེམས་ཅན་གྱི་དོན་བྱས་ནས་འོ་ད་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ལ་འགོད་པའི་འགོད་རྒྱུའི་ཕྱིར་དུ་ཕ་རོལ་ཏུ་ཕྱིན་པ་དྲུག་དང་བསྡུ་བའི་དངོས་པོ་བཞི་ལ་སོགས་པའི་ཉམས་ལེན་བྱེད་འདི་ཚོ་ཐམས་ཅད་འོ་འོ་དེ་ནི་དེ་དེ་ཚོ་དེ་ནི་དེ་ཅིག་ཡིན་དཀའ་སེམས་ཡིན་པས་ཉམས་སུ་ལེན་གྱི་ཡིན་བསམ་པ་འདྲ་བོ་རིགས་དང་མཐུན་པའི་ལས་བརྩམས་ཏེ་སྐྱོན་མེད་བཙུན་པའི་རིགས་འདི་ལ་རྙོག་པར་མི་འགྱུར་དེ་ལྟར་བྱ་ཟེར་རང་རྒྱུད་ཀྱི་སྡོམ་པ་དེ་ཉེས་ལྟུང་གི་རྙོག་པས་མ་གོས་པ། ཉེས་ལྟུང་གི་རྙོག་པས་མ་གོས་པ་དེ་ནི་ཚུལ་བཞིན་དུ་བསྲུང་གི་ཡིན། སྙམ་པ་དང་བཅས་ཏེ་འདིའི་རྗེས་ཟློས་མཛད་པར་ཞུ། ད་ནི་བདག་གིས་ཅི་ནས་ཀྱང། རིགས་དང་མཐུན་པའི་ལས་བརྩམས་ཏེ། སྐྱོན་མེད་བཙུན་པའི་རིགས་འདི་ལ། རྙོག་པར་མི་འགྱུར་དེ་ལྟར་བྱ།

ཞིང་ཁམས་དང། བཞུགས་ཁྲི་དང་བཅས་པ་ཐམས་ཅད་དེ་ནི་འགུལ་སྐྱོད་གཡོ་གུ་ཡོ་རེ་དེ་ནི་གཡོ་གུ་ཡོ་རེ་དེ་གཡོ་གུའི་སྐབས་སུ་དེ་ནི་འོ། ག་རེ་ཟེར་བའི་དེ་ནི་འོ་འཁོར་གྱི་དེ་ནི་བྱང་ཆུབ་སེམས་དཔའ་གཙོ་བོ་དེ་བཞིན་གཤེགས་པ་ལ་ཡང་འདི་འདྲ་བའི་ས་ཆེན་འདི་ལས་གཡོ་བའི་རྒྱུ་མཚན་ག་རེ་ཡིན་ནམ་ཞེ་ན་རྒྱུ་མཚན་བཀའ་འདྲི་ཞུ་གུ་ཡོ་རེ་རྒྱུ་མཚན་བཀའ་འདྲི་ཞུ་གུའི་སྐབས་སུ་དེ་བཞིན་གཤེགས་པ་གཙོ་བོ་དེ་ནི་འོ། དེ་ནི་འོ་ག་རུ། འཛམ་བུ་གླིང་གི་ཡུལ་དེ་ནི་འོ་དེ་ནི་རྒྱ་གར་འཕགས་པའི་ཡུལ་ལ་དེ་ནི། ག་རེ་ཟེར་བའི་དེ་ནི་འོ་རྒྱ་གར་འཕགས་པའི་ཡུལ་གྱི་དེ་ནི་འོ་ལྷོ་ཕྱོགས། འོ་དེ་ནི་ག་རུ་ས་རི། འོ་དེ་ནི་སེ་ར་ཐེག་པ་ཆེན་པོའི། གླིང་གི་དེ་ནི་གླིང་དུ་དེ་ནི་འོ་བྱེས་མཁས་སྙན་གྲྭ་ཚང་གི་དེ་ནི་འདུ་ཁང་དུ། དེ་ནི་བླ་མ་གར་སོང་ཡིན་པས་ནི་ཐུབ་བསྟན་ནོར་བཟང་རྣམ་རྒྱལ་འཕྲིན་ལས་ཞེས་བགྱི་བའི་དེ་ནི་དྲུང་དུ་དེ་ནི་སློབ་མ་རྣམས་ཀྱིས་དེ་ནི་བྱང་ཆུབ་ཏུ་སེམས་བསྐྱེད་པའི་དེ་ནི་པདྨ་འོ་དེ་ཡི་མཐུ་ཡིས་དེ་ནི་འོ། དེ་ནི་གར་ས་རེ་བའི་དེ་ནི་ས་གཡོས་པ་ལ་སོགས་བྱུང་བ་རེད་ཟེར་བཀའ་གནང་གི་ཡོད་རེད་འོ་དེ་བཀའ་གནང་བ་ཡིན་ན་ཐམས་ཅད་རེ་བའི་སངས་རྒྱས་སངས་རྒྱས་སངས་རྒྱས་སངས་རྒྱས་གཙོ་ལ་ཡོད་པའི་སྲས་གསར་བ་འཁྲུངས་པ་དེ་བས་དེ་ནི་པདྨའི་ཐུགས་མཉེས་ཚོར་ཆེན་པོ་བྱུང་ནས་བྱང་ཆུབ་ཏུ་སེམས་བསྐྱེད་པ་དེ་པདྨ

རེ་བ་ཞིག་ནི་ལོག་སྒྲུབ་སོགས་བྱས་པ་ན། འོ་བ་དེ་ནས་དེ་འདྲའི་རང་གི་སེམས་ཅན་དེ་གི་དོན་ཆོས་ནི་བྱེད་ཀྱི་མེད་བསམ་པར་འདོད་པས་དེ་ནི་བློས་མི་སྤོང་བ་སྟེ་གསུམ་གསུམ་པ་རེད། དེ་ནས་བྱང་ཆུབ་སེམས་གོང་ནས་གོང་དུ་འཕེལ་བའི་ཕྱིར་དུ་དེ་ནི་འོ་བ་དེ་ནི་བསགས་སྦྱང་ཚོགས་བསགས་པ་འོ་བ་ལ་སོགས་ཡང་ནས་ཡང་དུ་བསགས་པ་འོ་དེ་བཞི་པོ་དེ། ཚེ་འདིར་སེམས་བསྐྱེད་མི་ཉམས་པའི་རྒྱུ་ལ་བསླབ་པ་ཞེས་བྱ་འདུག་ཟེར་རེད། སྐྱེ་བ་གཞན་དུ་མི་འབྲལ་བའི་རྒྱུ་ལ་བསླབ་པ་འདི་གར་རྒྱུ་ལ་བསླབ་པ་ལ་དེ་ནི་ནག་པོའི་ཆོས་བཞི་སྤོང་བ་དང་དཀར་པོའི་ཆོས་བཞི་བསྟེན་པ་སེམས་ངོ་བོ་འདུག་ཟེར་རེད། དེ་ཁ་སང་སྔོན་མ་ཆེ་སོང་བ་དང་ཁ་སང་སྔོན་མ་ངན། འདི་ཚོ་ཁོ་དེ་ལུང་བསྟན་མོ་ཞིག་བུ་ཚར་བའོ་དེ་དུས་དུང་རོ་བ་དེ་ནག་པོའི་ཆོས་བཞི་ག་རེ་རེད་ཟེར་ན། དེ་ནི་མཁན་པོ་དང་བླ་མ་ལ་སོགས་པ་དེ་ནི་འོ་དེ་ནི་རྫུན་བཤད་ནས་དེ་ནི་དབུ་བསྐོར་དེ། ནག་པོའི་ཆོས་དང་པོ་དེ་རེད། དེ་ནི་གཞན་དག་དགེ་བ་བྱེད་པ་ལ་འགྱོད་དུ་བཅུག་པ་མི་དགེ་བ་བྱེད་ཀྱི་འདུག་ན་དེ་ཁྱོད་རང་ཅི་ལ་ནི་མ་འདྲི་བར་གཉའ་ཆེ་ལྐོག་ཆེ་བྱས་ནས་འོ་དེ་ནི་དོན་དག་མེད་པ་ལ་ཡང་ཁོ་འགྱོད་པ་སྐྱེས་བཅུག་ན་དེ་གཅིག་རེད་འོ་གཞན་དགེ་བ་བྱེད་པ་བྱེད་པ་འགྱོད་དུ་བཅུག་པ། དེ་ནི་བྱང་སེམས་དག་དེ་ནི་མི་སྙན་པ་བརྗོད་པ། བྱང་སེམས་བྱང་ཆུབ་སེམས་བྱང་ཆུབ་སེམས་ཡོད་ཀྱི་བྱང་ཆུབ་སེམས་དཔའ་ལ་ཡང་དེ་ནི་འོ།

དེ་ག་ནང་བཞིན་གྱི་དེ་ནས་འོ། རང་གི་སོ་སོའི། རང་གི་བསམ་པའི་ངོས་ནས་བྱེད་དུ་གྱུར་ན་ཡང་དེ་ནས་འོ་ཆོས་ལ་ཡིད་ཆེས་ཀྱི་དད་པ་ནི་ཅུང་ཟད་རེ་ཡོད། བླང་དོར་གྱི་གནས་ནི་ཕྲན་བུ་ནི་ཤེས། འོ་དེ་ནས་འོ་ད་རང་གི་ཆོས་རང་གིས་མ་བྱས་པ་རེད་མ་གཏོགས་པ་ཞིག་གིས་བྱེད་ཀྱི་ཡིན་ན། འོ་དེ་ནས་ཆོས་སྒྲུབ་པའི་མཐུན་རྐྱེན་ཚང་འགལ་རྐྱེན་དང་བྲལ་ཟེར་བ་དང་མཐུན་རྐྱེན་ཚང་དོན་དུ་བ། ཡང་ཕྱི་ཡི་རྐྱེན་དགེ་བའི་བཤེས་གཉེན་དང་ད་ག་ནང་བཞིན་གྱི་དལ་འབྱོར་གྱི་ལུས་རྟེན་དེ་ནང་གི་རྐྱེན་དེ་ནས་འོ།